སྒྲུབ་བྱེད་ཀྱི་སྒོ་ནས་བརྟགས་ལ་དགག་པ་ཞིག་ལོག་བ་འདི་ལ་གཅིག་བསྟན་ན་གསང་གི་འདོད་ཆགས་ནི། དགག་པ་དེ་ལའང་གར་ཟེར། དེ་བྱས་ནས་རྩ་བ་འདི། མ་གྲུབ་པ་ལ་ཡོད་ཆོས་མེད་ཅེས་བྱ་བ། འདི་ཡང་ཚིག་གཅིག་ཆད་འདུག་གོ། གཉིས་ལ་བརྟེན་ན་མེད་འགྲོ། གཉིས་ལ་བརྟེན་ན་གྲུབ་པ་ཅན། མེད་པའི་ཆོས་ནི། འགལ་ཡིན་ན། ཡོད་དེ་ཇི་ལྟར་བསྒྲུབ་བྱར་འགྱུར་ཞེས་བྱ་བ་ལྟར་འདིའི་ཚིག་འདིའི་མགོ་འདུ་བ། དེ་གཉིས་ལ་བརྟེན་ན་གྲུབ་པ་ཅན་མེད་འགྲོ་སོགས་དག་གཤམ་བསྟན་ལས་ཕྱེ་ན་འདི་ལ་བདེ་འདུག་གོ།

དང། དེ་ལྟར་འདི་བཀོད་ན། སྤྱི་གཙོ་བོ་ཆོས་ཅན་ས་ག་ཅེས་ར་བ་ད་དངོས་པོར་ཡོད་དེ་ཁྱད་པར་རྣམས་རྗེས་སུ་འགྲོ་བ་མཐོང་བའི་ཕྱིར་ཟེར་ན་ད་འདིའི་བསྒྲུབ་བྱ་ཁོ་ལ། ད་ཆོས་དང་ཆོས་ཅན་ཚོགས་པའི་ཚོགས་དོན་ཁོ་སླེབས་དགོས་ར་བ་ཇི་ལྟ་ད་སྤྱི་གཙོ་བོ་ནི་དངོས་པོར་ཡོད་པ་ཡིན་ན་འདྲ་དངོས་པོ་ཡིན་པ་ཁོ་སླེབས་དགོས་ཟེར་བ་ཆགས་ར་བ། ཡིན་ན་ཡང་དེ་ལྟ་འདི་ག་རེ་ཟེར་ན་གཙོ་བོའི་སྣང་བ་འདི་ཡོང་གོ་ག་རེ་ཟེར་ན། ཡ་གའི་གྲངས་ཅན་ཁོང་རང་ཁོ་ཚོའི་ཁོ་རང་ག་རེ་ཟེར་ན། ག་རེ་བ་སྤྱི་གཙོ་བོ་འཛིན་པའི་རྟོག་པ་ཆགས། ཁོ་ལ་སྤྱི་གཙོ་བོ་མ་ཡིན་པ་ལས་ལོག་པར་སྣང་བ་སྣང་བ་ཁོ་རྟོག་པ་དེ་ལ་ཨ་ནི་སྣང་བ་ཁོ་བརྒྱུད་ནས་འདྲ་བོ་རེད་སྣང་བ་ཁོ་ལ་ཞེན་ནས་ཨ་ནི་དེ་ལ་སྤྱི་གཙོ་བོ་ཟེར་ནས་བསམ་བློ་གཏོང་ས་བ་དེ་ལ་ཡིན་ཙང་ཕལ་ཆེར་ཕལ་ཆེར་ཁོ་རང་ཚོའི་བློ་ཡི་ངོ་ལ་སྤྱི་གཙོ་བོ་ཁོ་རང་ཚོའི་བློ་ལ་སྣང་ཡས་ཁོ་རང་རང་ལ་ལོགས་སུ་སྤྱི་གཙོ་བོ་ཟེར་ནས་ཟུར་དུ་མེད་པའི་བཟོ་འདྲ་བྱས་ནས་ཁོ་གཉིས་གཅིག་པར་གཅིག་འཛིན་བསྡད་པའི་གཅིག་ཏུ་འཛིན་བསྡད་པའི་བཟོ་འདྲ་ཆགས་ཡོད་ས་ར་བ་དེ་ཡིན་དུས་ཨ་ནི་སྤྱི་གཙོ་བོ་ཆོས་ཅན་འདི་དངོས་པོར་ཡོད་དེ་ཟེར་དུས་ཙང་གཙོ་བོའི་སྣང་བ་ཁོ་རང་ད་དངོས་པོར་ཡོད་དེ་ཟེར་ཡ་དེ་ཆགས་འགྲོ་གི་འདུག་གསུང་གི་རེད་ཡིན་ཙང་ད་རང་ལུགས་ལ།

འདི་འདྲ་བ་ཡང་བཀག་པ་མི་ཚེ་ནང་པ་སངས་རྒྱ་བ་ལ་འགྲོ་དགོས་ཡོད་འདུག་ད་ཡོད་པའི་ཁྱད་པར། དངོས་པོར་ཡོད་པ་དང་དངོས་པོར་ཡོད་པ་ཟེར་ཡག་ཁོ་ག་རེ་རེད་ཟེར་ན། དེ་ཙམ་ལྔ་ཡི་དངོས་པོར་ཡོད་པ་ཟེར་འགྲོ་སྟངས་གཅིག་དང། སྤྱི་གཙོ་བོའི་དངོས་པོ་དེ་ཡོད་པ་ཟེར་འགྲོ་སྟངས་གཉིས་ཆགས་འདུག་རེད་བ། ཡོད་པ་ག་ས་དངོས་པོར་ཡོད་པ་ཟེར་དེ་ལ་རེད་བ། བྱས་ཙང་ད་སྤྱི་གཙོ་བོའི་དངོས་པོ་ཁོ་ནི་དེ་ཙམ་ལྔ་ལ་སོགས་པའི་གསལ་བ་རྣམས་ཀྱི་སྟེང་དུ་ཡོད་པ་དེ་གྲུབ་ན། ད་དེ་འགྲོ་སྟངས་གཅིག་ཆགས་འགྲོ་རེད་བ། ད་ཡིན་དུས་སུ་རྟགས་སུ་བཀོད་ཡ་ཁོ་ལ་ཡང། ཁྱོད་རང་ཡོད་ཆོས་རྟགས་སུ་བཀོད་ཡ་ཁོ་ལ་ད་ག་རེ་རྟགས་སུ་བཀོད་ཡ་ཁྱད་པར་རྣམས་རྗེས་སུ་འགྲོ་བ་མཐོང་བའི་ཕྱིར་ཟེར་དེ། ད་ཡིན་རྒྱུ་རེད་བྱས་ན་ཁོ་རེ་ག་རེ་རེད་ཁྱད་པར་རྣམས་རྗེས་སུ་འགྲོ་བ་མཐོང་ཟེར་དེ་ག་རེ་རེད་ཁོ་རེ། བདེ་སྡུག་བཏང་སྙོམས་གསུམ་ཆ་མི་མཉམ་པ་དེ་ནི། དེ་ཙམ་ལྔ་ལ་སོགས་པ་དེ་གསལ་བ་རྣམས་ལ་རྗེས་སུ་འགྲོ་བ་མཐོང་བའི་ཕྱིར་དེ་ཚོ་ལ་མཐོང་བའི་ཕྱིར་དེའི་རྟགས་ཀྱིས་ནི། དེ་ཡིན་དུས་ད་དེ་ཡིན་པ་འདྲ་གྲངས་ཅན་གྱི། ཁོ་ཚོ་ལ་བདེ་སྡུག་བཏང་སྙོམས་གསུམ་ཆ་མི་མཉམ་པ་དེ་ཡོང་གི་ཡོད་ཙང་མངོན་སུམ་དུ་མཐོང་གི་ཡོད་ཙང། ད་ཁོ་སྐྱེད་བྱེད་ཀྱི་ནུས་པ་བདེ་སྡུག་བཏང་སྙོམས་གསུམ་ཆ་མཉམ་པའི་སྤྱི་གཙོ་བོ། ཡིན་པའི་དངོས་པོ་ཞིག་མ་བྱུང་ན་མ་བཤམས་ཏེ་སྐྱེད་ཐུབ་ཀྱི་མ་རེད། དེ་ཡ་གི་འདི་ཡོད་པ་སྒྲུབ་དགོས་འདུག་བ་ཁྱད་པར་རྣམས་རྗེས་སུ་འགྲོ་བ་མཐོང་བའི་རྒྱུ་མཚན་གྱིས་སྤྱི་གཙོ་བོ་ཡོད་པ་སྒྲུབ་དགོས་འདུག་བ་འོ་ཐུགས་ཟིན་ཡིན་པ་འདྲ། ཡང་ཡིན་དུས་ད་ཁྱོད་རང་ཡོད་ཆོས་མ་བཏང་ལ་མ་བཀོད་ཡ་ཁོ་ལ་ཡང་ཁྱད་པར་རྣམས་རྗེས་སུ་འགྲོ་བ་མཐོང་བའི་ཕྱིར་ཟེར་དེ་ལ་ཡང་དངོས་སྤྱི་གཙོ་བོ་དངོས་པོར་ཡོད་པ་དེ་བལྟ་དགོས་ཀྱི་ཡིན་པ་དངོས་པོ་ཙམ་བལྟ་དགོས་ཀྱི་ཡིན་པ་ཡང་ག་འདྲ་བྱེད་དགོས་ཀྱི་ཡིན་པ་ད་དེ་རེད། དངོས་པོར་ཡོད་པའི་ཚོགས་དོན་ཇི་ལྟར་བལྟ་ཡང་ད་མི་འགྱུར་བ་རྟགས་དེ་ལ་བལྟ་དགོས་ཀྱི་ཡིན་པ་དེ་མ་བལྟས་ཤིག་དེའི་སྒྲུབ་པ་ནི།

ཡོད་ཆོས་དོན་བྱེད་ནུས་པ་ལྟ་བུ་རྟགས་སུ་འགོད་དམ་ཅི་སྤྱི་དང་འཁོར་དོན་བྱེད་ནུས་པ་སྤྱི་ཙམ་པ་དེ་རྟགས་སུ་འགོད་དམ། དངོས་པོ་ཡོད་མེད་གཉིས་ཀྱི་ཁྱབ་བྱེད་ཀྱི་ཤེས་བྱ་རྟགས་སུ་འགོད་ཀྱི་ཡིན་པ་ཧ་སི་ཡང་ར་བའང་རྟགས་ལ་འགོད་ཡག་ཁོ་གཅིག་བྱས་དངོས་མེད་ཀྱི་ཆོས་དོན་བྱེད་ནུས་སྟོང་ལྟ་བུ་རྟགས་སུ་འགོད་གང་འགོད་ན་ད་གང་ཁྱད་པར་རྣམས་རྗེས་སུ་འགྲོ་བ་མཐོང་བའི་ཤེས་བྱ་དེ་མཐོང་རྒྱུ་ཅི་དགོས་དགོས་དོ་ད་འདིའི་སྒྲུབ་བྱེད་དེ་ལ་ག་རེ་རྟགས་སུ་འགོད་ཀྱི་ཡིན་པ་ཧ་སི་ད་དོགས་སེལ་གྱི་དྲི་བ་གསུམ་དྲིས་ར་བ། ག་རེ་བ་དོན་བྱེད་ནུས་པ་རྟགས་སུ་འགོད་ཀྱི་ཡིན་ཏམ། དེ་ནི་ག་རེ་ཡིན་པ་ན། དངོས་པོར་ཡོད་མེད་གཉིས་ཀྱི་ཁྱབ་བྱེད་དང་ཤེས་བྱ་དང་རིགས་དང་རིགས་པའི་རང་ལུགས་ལ་རེ་བའོ། དེ་རྟགས་སུ་འགོད་ཀྱི་ཡིན་ན་དངོས་མེད་ཀྱི་ཆོས་དོན་བྱེད་ནུས་སྟོང་རྟགས་སུ་འགོད་ཀྱི་ཡིན་པ་དངོས་དུ་འགོད། གང་འགོད། ད་དང་པོ་ལྟར་ན་ས་དོན་བྱེད་ནུས་པ་རྟགས་སུ་འགོད་ན། ད་ཡོད་ཆོས་དོན་བྱེད་ནུས་པ་དེ་ཆོས་ཅན་མ་རྟགས་ལ་ཆོས་རེ་བཀོད་ཟེར། དེ་ཆོས་ཅན་དེ་སྒྲུབ་ཀྱི་རྟགས་ཡང་དག་མ་ཡིན་པ་ལྟ། དེ་སྒྲུབ་ཀྱི་ཕྱོགས་ཆོས་མ་གྲུབ་པའི་ཕྱིར་ལྟར་བ་ཚོའི་རྩོད་སྣང་གོ། རྒྱ་གར་གཙོས་ཤེས་བྱ་ལ་བལྟས་ཏེ། ད་དོན་བྱེད་ནུས་པ་ཡིན་པའི་ཕྱིར་ན་བཀོད་དགོས་ཚུལ་ཡིན་དགོས་ཡིན་ཙང་ཕྱོགས་ཆོས་གྲུབ་མ་སོང་ངམ། ཡིན་ཙང་མ་གྲུབ་པའི་གཏན་ཚིགས་ཆགས་སོང་ངམ་ཞེས་གཅིག་བྱས། ད་གཉིས་པ་ལྟར་ན་ཟེར་ཏེ་ཤེས་བྱ་ལྟ་བུ་རྟགས་སུ་བཀོད་ན་དངོས་པོ་དངོས་མེད་གཉིས་ཀ་ལ་ཁྱབ་བྱེད་སྒྲོ་སྐད་ནི་ཤེས་བྱའི་རྟགས་སུ་བཀོད་ན། དངོས་པོར་ཡོད་མེད་གཉིས་ཀ་ལ་བརྟེན་པའི་ཆོས་ཤེས་བྱ་ཆོས་ཅན། ད་ཐལ་བ་སྔ་མ་ལ་ཟེར་དུས་གྲངས་ཅན་གྱི་སྤྱི་གཙོ་ཁར་འོ་གཙོ་སྣང་སྟེ། སྤྱི་གཙོ་ནི་ཁྱད་པར་རྣམས་རྗེས་སུ་འགྲོ་བར་སྒྲུབ་པའི་དེ་ནི་ག་རེ་ཡིན་པ་ན་དེ་མ་ཡིན་པར་ཐལ། རྟགས་ཡང་དག་མ་ཡིན་པར་ཐལ། སྟེ། སྔགས་ཐལ་བ་སྔ་མ་ལགས་ནི་རྟགས་ནི་ཁྱབ་པ་འཁྲུལ་པ་ཅན་ཡིན་པའི་ཕྱིར་རོ། རྟགས་ཡང་དག་མ་ཡིན་པར་ཐལ་དེ་ལ་ཁྱབ་པ་འཁྲུལ་པ་ཅན་ཡིན་པའི་ཕྱིར་རྟགས་ཁྱབ་པ་འཁྲུལ་པ་ཅན་ཡིན་ཏེ། ཤེས་བྱ་ཡིན་ན། དངོས་པོ་ཡིན་པས་ཀྱང་མ་ཁྱབ། དངོས་པོར་ཡོད་པས་ཀྱང་མ་ཁྱབ་པའི་ཕྱིར་ད་ཡོད་བསྒྲུབ་བྱའི་ཆོས་ཁོ་ལ་ཅི་རེ་བ་པོ་གོ་ཡིན་པས་མ་ཡིན་པས་མ་ཁྱབ་པ་ཡིན་ཙང། ཆ་གཉིས་ཀ་ལ་འཇུག་གི་ཡོད་ས་མ་ངེས་པའི་རྟགས་ནང་སླེབ་ཀྱི་འདུག་གསུང་དགོས་པ་ཡིན་པ་འདྲ། ད་གསུམ་པ་ལྟར་ན། དོན་བྱེད་ནུས་སྟོང་ལྟ་བུ་རྟགས་སུ་བཀོད་ན། དངོས་པོར་མེད་པའི་ཆོས་དོན་བྱེད་ནུས་སྟོང་ཆོས་ཅན་ཐལ་བ་སྔ་མ་ལ་ཟེར་དུས། དང་པོ་ལྟར་ན་ཡོད་ཆོས་དོན་བྱེད་ནུས་པ་ཆོས་ཅན་དེ་སྒྲུབ་ཀྱི་རྟགས་ཡང་དག་མ་ཡིན་པར་ཐལ། ཟེར་དུས་ད་ག་རེ་མ་ཡིན་པ་རེད་པ། མཚན་ཉིད་ལྔ་ལྡན་གྱི་གཙོ་བོའི་སྣང་བ་དེ་དངོས་པོར་ཡོད་པས་དངོས་པོར་ཡོད་པ་སྒྲུབ་བྱེད་ཀྱི་རྟགས་ཡང་དག་མ་ཡིན་པར་ཐལ། གསུམ་ཆ་ལོག་ལ། ཡང་ཡོངས་འཁོར་བ། མཚན་ཉིད་ལྔ་ལྡན་གྱི་གཙོ་བོའི་སྣང་བ་དེ་དང། དངོས་པོར་ཡོད་པའི་ཚོགས་དོན་དེ་རྟགས་ཡང་སྒྲུབ་བྱ་མ་རེད་ལབ་པར། ད་ཁོ་ལ་མ་ཡིན་པའི་རྒྱུ་མཚན་ཁོ་ལ་སྒྲུབ་བྱེད་རྟགས་ཀྱི་བཀོད་ཁོ་ལ་ཁོ་ལ།